གོང་ས་མཆོག་གི་སྐུའི་མཛད་རྣམ་བཙན་བྱོལ་ནང་གི་རང་དབང་ཞེས་པ་དེ་ཨ་སམ་གྱི་སྐད་ཡིག་ནང་འགྲེམས་སྤེལ་བྱས་པ། རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཐོག་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་རྒྱུ་དེར་རྒྱ་གར་གྱི་ཉམས་ཞིབ་པས་དོ་སྣང་གནང་བ། བསོད་ནམས་དར་རྒྱས་ནི UFC ཞེས་པའི་རྒྱལ་སྤྱིའི་དྲག་རྩལ་འགྲན་བསྡུར་ཁྲོད་ཐོག་མའི་རྒྱལ་ཁ་ཐོབ་མཁན་གྱི་བོད་རིགས་དེ་ཡིན་པ། རྣམ་པ་ཚོ་བདེ་མོ་ཡིན་ན་ང་ལྕགས་མོ་འཚོ་ཡིན་ཨ་རིའི་རྒྱལ་ས་ཝཱ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བརྙན་འཕྲིན་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་བདུན་རབ་གནས་ལྕགས་བྱི་ལོའི་ཟླ་བཅུ་བའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་རེས་གཟའ་མིག་དམར་རེད།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་མཛད་རྣམ་བཙན་བྱོལ་ནང་གི་རང་དབང་ཞུ་བ་དེ་ཨ་སམ་གྱི་སྐད་ཡིག་ནང་འགྲེམས་སྤེལ་བྱས་ཡོད་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་གཉིས་པ་བཙན་བྱོལ་ནང་གི་རང་དབང་ཞུ་བ་དེ་རྒྱ་གར་ཤར་ཕྱོགས་མངའ་སྡེ་ཨ་སམ་གྱི་སྐད་ཡིག་ནང་ཕབ་བསྒྱུར་བྱས་ནས་འགྲེམས་སྤེལ་བྱས་ཡོད་ལ། བཙན་བྱོལ་ནང་གི་རང་དབང་ཞེས་པའི་གོང་ས་མཆོག་གི་མཛད་རྣམ་གཉིས་པ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཕྱི་ཟླ་ལྔ་པའི་ནང་དབྱིན་ཡིག་ལས་བོད་སྒྱུར་ཞུས་པ་དེ་དབུ་འབྱེད་གནང་ཡོད་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་དབྱིན་ཡིག་ཐོག་ནས་ཨ་རིའི་ནང་ཐོག་མར་འགྲེམས་སྤེལ་བྱས་ཡོད་པ་དང་མཛད་རྣམ་དེའི་ནང་གཙོ་བོ་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་དུ་བཙན་བྱོལ་ལ་ཕེབས་པའི་སྐོར་བཀོད་ཡོད་པ་མ་ཟད་མི་རིགས་ཤིག་གི་ལས་དབང་དང་བོད་མི་ས་ཡ་དྲུག་གི་བདེ་སྡུག། འཛམ་གླིང་ཧྲིལ་པོའི་འགྱུར་འགྲོས། མི་རིགས་གཞན་གྱི་གོམ་སྟབས་དང་བཙན་བྱོལ་ནང་གི་རང་དབང། བདེན་པའི་སྟོབས་ཤུགས་སོགས་གསལ་འདོན་དང། དེ་བཞིན་འཚེ་མེད་ཞི་བའི་ཐབས་ལམ་གྱི་གལ་གནད། ཀུན་ཁྱབ་ཐུགས་བརྩེའི་རང་མདངས་སྐོར་སོགས་བཀོད་ཡོད་པ་མ་ཟད། རྒྱ་གར་གཞུང་དང་རྒྱ་གར་གྱི་དཔོན་རིགས་ཚོ་དང་གང་ཉིད་ཀྱི་འབྲེལ་མོལ་སྐོར་སོགས་ཀྱང་བཀོད་ཡོད་པ་རེད། གོང་ས་མཆོག་གི་མཛད་རྣམ་ཨ་སམ་གྱི་སྐད་ཡིག་ནང་འགྲེམས་སྤེལ་བྱས་པ་དེ་ད་རེས་ཐོག་མ་དེ་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ཞེས་པ་དེ་ཡང་ཨ་སམ་གྱི་སྐད་ཡིག་ཐོག་ཕབ་བསྒྱུར་གྱིས་འགྲེམས་སྤེལ་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཐོག་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་རྒྱུ་ཡིན་པར་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་ཡོད་ལ། དེས་རྒྱ་གར་ལ་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་བྱེད་བཞིན་ཡོད་པ་རེད། གཞུག་ནས་འདིའི་སྐོར་གྱི་གནས་ཚུལ་ཞིབ་ཕྲ། འདི་གའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལགས་ལགས་ནས་གཏོང་གི་རེད།
རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འཛམ་གླིང་གི་ཆུ་ཆེན་གྲས་སུ་ཚུད་པའི་ཡར་ཀླུང་གཙང་པོའི་ཐོག་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་པ་ཞིག་འཛུགས་སྐྲུན་བྱ་རྒྱུ་ཡིན་པ་དེ་ཡི་ཆུ་རྒྱུག་ཕྱོགས་སུ་ཆགས་པའི་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེ་དང་ཨ་སམ་མངའ་སྡེ་སོགས་ཀྱི་ནང་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་དང་གོང་ཞུས་ཆུ་ཤུགས་གློག་ཁང་གི་ལས་གཞི་འདི་ནི་གཙོ་བོ་རྒྱ་ནག་གཞུང་རང་ཉིད་ཀྱི་ཁེ་ཕན་ཆེད་དུ་ཡིན་པ་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་འགན་འཛིན་ཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་སོང། ཡང་ནོར་བཙལ་འགྱུར་གམ་ཕྱིར་བྱུང་བ་ཡིན་ན་རྒྱ་གར་ནང་ལོགས་ལ་གཅིག་ནས་ཨ་སམ་དང་ཨ་རུ་ནཱ་ཅལ་པྲ་དེཤ།

ཡང་འདི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཉི་མའི་ཉིན་རྒྱ་ནག་གོ་ལའི་དུས་བབ་ཀྱིས་གནས་ཚུལ་སྤེལ་བ་ལྟར་ན་ད་རེས་ཡར་ཀླུང་གཙང་པོའི་ཐོག་ཆུ་ཤུགས་གློག་ཁང་འཛུགས་སྐྲུན་གྱི་ལས་གཞི་འདི་ནི་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་ལྔ་བར་ལོ་ལྔ་ཅན་གྱི་འཆར་གཞིའི་ནང་ཚུད་ཡོད་པ་ཡོངས་བསྒྲགས་བྱས་འདུག་པ་དང་ཡར་ཀླུང་གཙང་པོ་ཡི་ཐོག་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་རྒྱུ་ཡི་ལས་གཞི་དེ་ཡིས་འབྱུང་འགྱུར་ཁོར་ཡུག་ལ་ཕན་ཐོགས་དང་མི་དམངས་ཀྱི་འཚོ་གནས་ཡར་རྒྱས་དེ་བཞིན་རྒྱལ་སྤྱིའི་འབྲེལ་ལམ་བཅས་ལ་ཕན་ཐོགས་ཡོང་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བསྒྲགས་འདུག་ཀྱང། ཉམས་ཞིབ་པ་བསྟན་པ་རྒྱལ་མཚན་ལགས་ཀྱིས་འདི་ནི་རྒྱ་ནག་གི་རྫུན་གཏམ་ཡིན་པ་ལས་དེང་སྐབས་ཆུ་རགས་ཆེན་པོ་ཞིག་བརྒྱབ་པ་ཡིན་ན་ཆུ་རགས་རྒྱག་ཡུལ་གྱི་ས་གནས་མི་མང་ཙམ་དུ་མ་ཟད་སྣོད་བཅུད་ཁོར་ཡུག་ཡོངས་ལ་གནོད་སྐྱོན་ཚབས་ཆེན་འགྲོ་ཉེན་ཡོད་པ་དེང་གི་ཚན་རིག་པ་ཚོ་གཙོས་པའི་འཛམ་གླིང་གང་སར་ཡོངས་གྲགས་སུ་འགྲེལ་བརྗོད་དང་གླེང་སློང་བྱེད་ཀྱི་ཡོད་པ་ངོ་སྤྲོད་གནང་སོང། ཨ་ནི་ཉམས་ཞིབ་པ་དང་ཚན་རིག་པ་མང་པོས་བཤད་ཡག་བྱས་ན་ཨ་ནི་ཆུ་རགས་དེ་འདྲ་མང་པོ་ཞིག་བརྒྱབ་བཞག་པ་ཡིན་ན་གཅིག་ནས་ས་ཡོམ་རྒྱུག་ཡག་གི་ཉེན་ཁ་ཡོད་པ། གཉིས་ནས་ས་ཁུལ་རྒྱ་ཆེན་པོ་ཞིག་ལ་གཞོན་ནུའི་ཡག་དང་ས་རྡིབ་ཡག་དང། གསུམ་ནས་ཤིང་ནགས་ཕོན་ཆེན་པོ་ཞིག་ཆུ་འོག་ཤོར་ཡག་དང། བཞི་ནས་ས་ཁུལ་དེ་ལ་མང་པོ་ཆུ་ལོག་རྒྱུག་ཡག་ཉེན་ཁ་ཡང་ན་ཆུ་སྐམ་རུ་འགྲོ་ཡག་ཉེན་ཁ། ལྔ་ནས་ས་ཁུལ་དེ་ལ་གནས་པའི་གཅན་གཟན་རི་དྭགས་མང་པོ་ཞིག་གི་བསྡད་ས་ཤོར་ཡག་དང། ལྷག་པར་དུ་ས་ཁུལ་དེ་ལ་བསྡད་པའི་མི་དམངས་ཚོའི་སྡོད་གནས་དང། ཞིང་ས་དང། འབྲོག་ས་མང་པོ་ཞིག་ཆུ་འོག་ལ་ཤོར་ཡག། དེ་འདྲ་ཡིན་ཙང་ཁོར་ཡུག་ལ་དོ་ཕོག་ཧ་ལས་པ་ཆེན་པོ་རེད། ཡང་ཉམས་ཞིབ་པ་བསྟན་པ་རྒྱལ་མཚན་ལགས་ཀྱིས་ཁོང་རང་ཉིད་ཀྱིས་ལོ་མང་རིང་དེ་འདྲའི་གནས་ཚུལ་ཐད་ཉམས་ཞིབ་བྱས་པའི་བརྒྱུད་རིམ་ལ་གཞིགས་པ་ཡིན་ན། རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོ་རྒྱུག་ཡུལ་བོད་ཀོང་པོ་ས་ཁུལ་ཁག་ཏུ་ད་སྐབས་རི་ལི་ལྕགས་ལམ་གསར་བཟོ་དང་གཞུང་ལམ་རྒྱ་ཆེ་རུ་གཏོང་བཞིན་པ། གནམ་ཐང་གསར་རྒྱག་དང་ཆུ་རགས་མང་པོ་ཞིག་གསར་སྐྲུན་བྱེད་བཞིན་པ་དེ་ཡི་རྒྱབ་ལྗོངས་ཀྱི་དམིགས་ཡུལ་ནི་འབྱུང་འགྱུར་རྒྱ་རིགས་ཕོན་ཆེན་པོ་ཞིག་བོད་ཀོང་པོ་ས་ཁུལ་དུ་གནས་སྤོས་བྱ་རྒྱུ་ཡི་ལས་གཞི་ཞིག་ཡིན་པ་ངོ་སྤྲོད་གནང་གི་འདུག། དེ་འདྲ་ཡིན་དུས་དེ་ལ་བརྟེན་ཏེ་རྒྱ་རིགས་ཕོན་ཆེན་པོ་སྤོས་ཡག་གི་འཆར་གཞི་ཡག་པ་སེལ་བར་བྱས་ཏེ། དེ་སྤོས་ཡག་གི་ལྷ་ལམ་འདྲ་བོ་དེ་གྲ་སྒྲིག་འདྲ་བོ་དེ་བྱས་བྱས་ཏེ་ཨ་ནི། ལམ་ཁ་བཟོ་ཡག་ཆུ་རགས་རྒྱག་ཡག་ད་གང་ཅི་དགོས་ཡག་རིགས་ཚང་མ་བསྐྲུན་བསྡད་པ་ཞིག་ང་རང་ངོས་ནས་བལྟས་པ་ཡིན་ན་དེ་འདྲ་ཞིག་མཐོང་གི། གཞན་ཡང་ཡར་ཀླུང་གཙང་པོ་ནི་བོད་ཀྱི་རྒྱུག་ཆུ་རིང་ཤོས་དེ་ཡིན་ཞིང་དེ་ཡི་རིང་ཚད་ནི་ཀི་ལོ་མི་ཊར་ཉིས་སྟོང་བརྒྱད་བརྒྱ་ལྷག་ཡོད་འདུག་པ་དང་ཆུ་བོ་དེ་བོད་ནས་རྒྱུག་སྟེ་ཀློ་ཡུལ་བརྒྱུད་རྒྱ་གར་དུ་བཞུར་ཏེ་དེ་ནས་བཱང་ལ་ཡི་མཚོ་ཁུག་ཏུ་འབྲེལ་གྱི་ཡོད་འདུག་པ་དང། སྤྱིར་རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཐོག་ཏུ་ཆུ་རགས་འཛུགས་སྐྲུན་གྱི་ལས་གཞི་འདི་ནི་གསར་པ་གང་ཡང་མིན་པར་དེ་སྔ་ནས་རྫམ་ཆུ་ཤུགས་གློག་ཁང་དང།

བོད་མིའི་སྒྲིག་འཛུགས་ཀྱི་འོས་བསྡུ་ལས་ཁང་ནས་གསལ་བསྒྲགས་བཀོད་ཁྱབ་གནང་བ་གཞིར་བཟུང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་གི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་ཆེན་མོ་དེ་བཞིན། ཉིས་སྟོང་ཉི་ཤུ་རྩ་གཅིག་ལོ་གི་ཟླ་བ་དང་པོ་གི་ཚེས་པ་གསུམ་གྱི་ཉི་མ་སྔོན་འགྲོ་གི་འོས་བསྡུ་དང། ཉིས་སྟོང་ཉི་ཤུ་རྩ་གཅིག་ལོ་གི་ཟླ་བ་བཞི་པ་གི་ཚེས་པ་བཅུ་གཅིག་གི་ཉི་མ་དངོས་གཞི་གི་འོས་བསྡུ་གནང་གི་ཡོད་པར་བརྟེན། མི་མང་ཚོ་གིས་འོས་བསྡུ་དེ་གི་ནང་ཆ་ཤས་ལེན་སྟངས་དང་འགན་འཁུར་གང་འདྲ་ཞིག་གི་ཐོག་ནས་འོས་ཤོག་བླུགས་སྟངས་སོགས་ཀྱི་ཐོག་མི་མང་ཁག་གཅིག་གི་བསམ་ཚུལ་ཕྱོགས་བསྡུ་བྱས་ཡོད།
མ་འོངས་པའི་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྲིད་སྐྱོང་ག་འདྲས་ཀྱི་སླད་དང་མ་སླད་བྱས་ཨ་ནི་སྤྱི་འཐུས་ག་འདྲས་ཅིག་སླེབས་དང་མ་སླེབས་དེ་ང་རང་ཚོ་མི་མང་ལག་པ་ལ་ནི་རག་ལས་ཡོད་རེད་བྱས་ཙང་ཨ་ནི་མི་མང་གང་མང་མང་གིས་ད་མཉམ་ཞུགས་བྱས་དེ་དཔེ་མི་སྲིད་གལ་ཆེན་པོ་མཐོང་གི་འདུག་དེ་གིས་ང་རང་ཚོ་མ་འོངས་པའི་བོད་ལ་ཁྱད་པར་ཆེན་པོ་ཅིག་བཟོ་གི་རེད།

ཨོ་དེ་ག་ཨ་ནི་ཅིག་མིང་རེད་དང་མཚན་རེད་དང་ནང་བཞིན་གི་ཨ་ནི་ཅིག་ཁྱད་མང་རེད་དང་ནང་བཞིན་གི་ས་གནས་རེད་ལས་ཀ་རེད་དེ་ཚང་མ་ལ་ཚང་བ་གི་ཐོག་ནས་ཨ་ནི་སོ་སོ་ངོས་ངོས་ཚོ་ནས་གྲ་སྒྲིག་བྱས་ནས་ཨ་ནི་ཡང་ཅིག་འོས་བསྡུ་གི་སྒྲིག་གཞི་དེ་ཚོ་དང་མ་འགལ་བའི་ཐོག་ནས་བཟོ་ར་ཨོ་དེ་འདྲ་བྱས་ནས་ཨ་ནི་འགན་ཁུར་ལེན་དགོས་ཡ་ད་ཆ་ཤས་ལེན་དགོས་ཡ་དེ་ཧ་ཅིང་གལ་ཆེན་པོ་ཅིག་མཐོང་གི་འདུག་བསམ་གི་འདུག་ར། ད་དེ་སྔོན་མ་དང་མ་འདྲ་ཨ་ནི་དམིགས་བསལ་གི་མང་ཚོགས་རང་གི་ཐུགས་ཁུར་དཔེ་མི་སྲིད་ཆེན་པོ་རེད་བཞག་ཐུགས་ཁུར་ཆེན་པོ་བཞེས་ཀྱི་འདུག་ཨ་ནེ་དེར་སོང་ཙང། སྲིད་སྐྱོང་ཡིན་ན་རེད་སྤྱི་འཐུས་ཡིན་ན་རེད་ད་ག་སུ་རེད། མི་མང་གི་ཐོག་ནས་ཨ་ནེ་གལ་ཆེ་དོན་ཆེན་ཞེ་པོ་ཅིག་བརྩི་གི་འདུག་ད་དེ་ཨ་ནེ་བོད་ཀྱི་བདེན་མཐའ་གསལ་ཡིན་ན་རེད་བོད་མི་ས་ཡ་དྲུག་བདུན་གྱི་བདེ་དོན་སྒྲུབ་ཐུབ་པའི་ཆེད་དུ་ལ་དེ་འདྲས་ཅིག་སླེབས་ཐུབ་ཡས་ཀྱི་ཨ་ནེ་སོ་སོའི་སེམས་པའི་ནང་དེ་འདྲས་ཅིག་ཡོད། བོད་ལ་ཡོད་པའི་གཞིས་ལུས་བོད་མི་ཚོ་གིས་ད་ང་རང་ཚོའི་བོད་མི་སྒྲིག་འཛུགས་ལ་ཡ་ད་འདུག་སེའི་རེ་བ་བྱེད་བཞིན་འདུག

བོད་དེ། རང་ཚོ་བོད་སྤྱི་པའི་དོན་དག་ལ་བསམ་བློ་བཏང་མཁན་དང། བོད་མིའི་འཐབ་རྩོད་ཀྱི་ཆེད་དུ་དཀའ་ལས་བརྒྱབ་མཁན། གསུམ་པ་དེ་ལ། སློབ་སྦྱོང་ཚད་ལྡན་ཡོད་པ་དང། བོད་མི་ཚད་ལྡན་ཞིག་ཡིན་པ་ལ། འོས་ཕུལ་བའི་ང་རང་གིས་རེ་བ་ཞུ་གི་ཡོད། རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱི་བལ་ཡུལ་ནང་ཉིན་གཅིག་རིང་གི་གཞུང་འབྲེལ་གཟིགས་སྐོར་དེ་ནི་ཡུལ་གཉིས་བར་ཐུན་མོང་གི་གྲོས་མཐུན་འཇོག་རྒྱུའི་ཆེད་དུ་ཡིན་པ་བརྗོད་འདུག་དེ་ཡང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཝེ་ཧྥེང་ཧི་ཚེས་ཉེར་དགུ་ཉིན་གཅིག་རིང་བལ་ཡུལ་དུ་འཚམས་གཟིགས་སུ་སླེབས་ཡོད་པ་དང་བལ་ཡུལ་གྱི་ནང་སྲིད་བློན་ཆེན་གྱིས་གནམ་ཐང་དུ་ཕེབས་བསུ་བྱས་ཡོད་པའི་སྐོར་བལ་ཡུལ་གྱི་གཞུང་འབྲེལ་བརྒྱུད་ལམ་གྱིས་གནས་ཚུལ་སྤེལ་འདུག་རྒྱ་ནག་རྒྱལ་སྲུང་བློན་ཆེན་ཝེ་ཧྥེང་ཧི་བལ་ཡུལ་ནང་གནམ་ཐང་དུ་འབྱོར་རྗེས་གཏམ་བཤད་ཐུང་ངུ་ཞིག་སྤེལ་ཡོད་པའི་ནང་ད་རེས་ཀྱི་འཚམས་གཟིགས་དེ་བཞིན་ཡུལ་གཉིས་བར་དམག་དོན་གྱི་རོགས་རམ་དང་དེ་བཞིན་ཡུལ་གཉིས་བར་ད་ཡོད་ཀྱི་འབྲེལ་ལམ་ཟབ་ཏུ་གཏོང་རྒྱུ་སོགས་བརྗོད་འདུག། འཆར་གཞི་ལྟར་ན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཝེ་ཧྥེང་ཧི། ཕྱོགས་སྐྱོད་རང་དབའ་ཡིས་དང་རྒྱ་ནག་བར་རྒྱ་སྒོར་ཐེར་འབུམ་གཅིག་ལྷག་གི་དམག་དོན་གྱི་རོགས་རམ་བྱ་རྒྱུའི་གྲོས་མཐུན་འཇོག་རྒྱུ་ཡིན་ཞིང། གྲོས་མཐུན་དེ་བཞིན་ན་ནིང་བལ་ཡུལ་གྱི་སྲིད་བློན་གཞོན་པ་རྒྱ་ནག་ནང་བསྐྱོད་པའི་རིང་ཕན་ཚུན་གྲོས་མཐུན་བྱུང་བ་ཞིག་ཡིན་པ་རེད། ན་ནིང་ཕྱི་ཟླ་བཅུ་བའི་ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་བལ་ཡུལ་ནང་ཉིན་གཉིས་རིང་འཚམས་གཟིགས་ཞུས་པའི་རྗེས་སུ་ད་རེས་ཀྱི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་བལ་ཡུལ་ནང་འཚམས་གཟིགས་སུ་བསྐྱོད་པ་དེ་རྒྱ་ནག་གི་དཔོན་རིགས་བལ་ཡུལ་ནང་འཚམས་གཟིགས་སུ་སླེབས་པའི་གནས་རིམ་མཐོ་ཤོས་དེ་ཡིན་འདུག་བལ་ཡུལ་གྱི་ཕྱི་སྲིད་ལས་ཁུངས་ཀྱིས་རེས་གཟའ་སྤེན་པའི་ཉིན་གནས་ཚུལ་སྤྱི་བསྒྲགས་བྱས་པའི་ནང་ད་རེས་རྒྱ་ནག་གི་རྒྱལ་སྲུང་བློན་ཆེན་བལ་ཡུལ་ནང་ཉིན་གཅིག་རིང་གི་འཚམས་གཟིགས་བྱེད་པའི་རིང་བལ་ཡུལ་གྱི་སྲིད་བློན་དང་དེ་བཞིན་བལ་ཡུལ་གྱི་རྐང་དམག་དམག་དཔོན་སོགས་དང་ཐུག་འཕྲད་བྱ་རྒྱུ་ཡིན་ཚུལ་བརྗོད་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ད་རེས་བལ་ཡུལ་ནང་འཚམས་གཟིགས་སུ་སླེབས་པ་དེ་ཡང་བལ་ཡུལ་ལ་དམར་ཤོག་ཚོགས་པའི་ནང་ཁུལ་མི་མཐུན་པའི་གནས་སྟངས་ཚབས་ཆེན་འགྲོ་བཞིན་པའི་དུས་ཡིན་པ་དང་རྒྱ་ནག་ཕྱོགས་ནས་ཀྱང་བལ་ཡུལ་གྱི་དམར་ཤོག་ཚོགས་པའི་ནང་ཁུལ་མི་མཐུན་པའི་གནས་སྟངས་ཐད་སེམས་འཚབ་བྱེད་ཀྱི་ཡོད་ཚུལ་གྱི་རྣམ་འགྱུར་སྟོན་པའི་སྐོར་བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་གྱིས་སྤེལ་བའི་གནས་ཚུལ་ནང་བཀོད་ཡོད་པ་རེད།

བལ་ཡུལ་དང་འབྲེལ་བ་དམ་ཟབ་ཡོད་པའི་ཧི་མ་ལ་ཡའི་གནའ་དུས་དགོན་པ་ཁག་གི་ལོ་རྒྱུས་ངོ་སྤྲོད་ཀྱིས་ཉམས་ཞིབ་ཀྱི་སྡེ་ཚན་དང་འབྲེལ་བ་གོང་མཐོར་གཏོང་རྒྱུའི་ལས་གཞི་ཞིག་སྤེལ་ཡོད་པ་རེད། ཞུ་ནས་འདིའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལགས་ལགས་ནས་གཏོང་གི་རེད།
རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་བོད་ཁ་བ་གངས་ཅན་ལྗོངས་དང་དམིགས་བསལ་གྱི་འབྲེལ་བ་དམ་ཟབ་ཡོད་པའི་ཧི་མ་ལ་ཡའི་གནའ་བོའི་དགོན་པ་ཁག་གི་ལོ་རྒྱུས་ངོ་སྤྲོད་ཀྱི་གཏམ་བཤད་ལས་རིམ་ཞིག་དྲ་ལམ་བརྒྱུད་འགོ་འཛུགས་གནང་ཞིང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་དགོན་པ་ཇི་འདྲ་ཞིག་ཡིན་རུང་བོད་དང་དམིགས་བསལ་གྱི་འབྲེལ་བ་ཡོད་ཅིང་ལྷག་པར་དུ་བོད་མི་དང་བོད་པའི་མི་རབས་གསར་པ་ཚོས་ལོ་རྒྱུས་རང་བཞིན་ལྡན་པའི་གནའ་བོའི་དགོན་པ་དེ་དག་གི་གལ་གནད་སྐོར་མཁྱེན་རྟོགས་དགོས་གལ་ཆེ་བས། ལས་གཞི་འདི་ནི་གཙོ་བོ་དེ་འདྲའི་མཁས་པ་དང་གནད་ཡོད་མི་སྣ་གདན་ཞུས་ཀྱིས་ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་གནའ་བོའི་དགོན་སྡེ་ཁག་གི་ལོ་རྒྱུས་ངོ་སྤྲོད་ཀྱིས་ཉམས་ཞིབ་ཀྱི་སྡེ་ཚན་དང་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུ་ཡིན་པ་འགྲེལ་བརྗོད་གནང་སོང། ཧི་མ་ལ་ཡའི་རི་རྒྱུད་དེ་བོད་དང་ཨ་ནི་ཐད་ཀར་གྱི་འབྲེལ་བ་ཞིག་ཆགས་བསྡད་ཡོད་རེད་ཆོས་དང་རིག་གཞུང་སྐད་ཡིག་གོམས་གཤིས་སྤྱི་ཚོགས་ཀྱི་གནས་སྟངས་ཐོག་ནས་ཡིན་པ་ནས་རེད་ལོ་རྒྱུས་ཐོག་ནས་ཡིན་པ་ནས་དེ་གནད་འགག་ཆགས་ཀྱི་ཡོད་རེད་འབྲེལ་བ་དེ་ཨ་ནི་བོད་པ་ཀྱི་གཞོན་སྐྱེས་ཚོ་ལ་ཡིན་པ་ནས་མི་རིགས་གསར་མི་རབས་གསར་པ་ཚོ་ཡིན་པ་ནས་ཨ་ནི་མ་འོངས་པ་ལ་ཨ་ནི་ཧི་མ་ལ་ཡའི་རི་རྒྱུད་མཉམ་དུ་འབྲེལ་བ་དེ་ད་མཐུན་སྒྲིལ་གྱི་ནུས་པ་དེ་ཤུགས་ཆེར་གཏང་ཐུབ་ཡས་ཀྱི་གཅིག་ཤུགས་ཆེར་གཏང་དགོས་ཡས་ལ་ཨ་ནེ་ཕ་གི་ཧི་མ་ལ་ཡའི་རི་རྒྱུད་ཀྱི་གནས་སྟངས་དེ་ཚོ་ཞིབ་ཚགས་པོ་མགོ་ཚོད་ཐུབ་ཡས་ཀྱི་དང་དེའི་གི་གནས་སྟངས་དེ་ཚོ་གཏིང་ཟབ་པའི་ཐོག་ནས་ཨ་ནེ་རྒྱུས་མངའ་ཆེ་བའི་ཐོག་ནས་ཨ་ནེ་གཅིག་མགོ་ཚོད་པ་ན་ཨ་ནེ་འབྲེལ་བ་དེ་དམ་ཟབ་ཡོང་ཐུབ་ཡས་ཀྱི་ང་ཚོའི་རེ་བ་རུ་ཆེ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནི་བོད་དོན་དང་འབྲེལ་བའི་ཆབ་སྲིད་དང་དཔལ་འབྱོར། ལོ་རྒྱུས། དེ་བཞིན་རིག་གནས་སོགས་ཀྱི་ཐད་ལ་ཉམས་ཞིབ་བྱེད་སའི་ལྟེ་གནས་ཤིག་ཡིན་ཞིང་ད་ཐེངས་ཉམས་ཞིབ་ཁང་དེ་ཉིད་ཀྱིས་གོ་སྒྲིག་ཞུས་པའི་ཧི་མ་ལ་ཡའི་གནའ་དུས་དགོན་པ་ཁག་གི་ལོ་རྒྱུས་ངོ་སྤྲོད་ཀྱི་གཏམ་བཤད་ལས་རིམ་ཞེས་པའི་ལས་གཞི་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་འགོ་འཛུགས་ཀྱིས་དུས་ཚོད་ངེས་མེད་པར་ངོ་སྤྲོད་དང་བགྲོ་གླེང་གནང་རྒྱུ་ཡིན་འདུག་པ་དང། ཉམས་ཞིབ་ཁང་གི་འགན་འཛིན་བསྟན་འཛིན་ལེགས་བཤད་ལགས་ཀྱིས་ལས་གཞི་དེ་ཡི་ཚད་གཞི་འཛིན་ས་གཙོ་བོ་ནི་ལོ་བརྒྱ་ཕྲག་འགའ་ཤས་ཀྱི་གོང་དུ་གསར་འཛུགས་བྱས་པའི་བོད་དང་དམིགས་བསལ་གྱི་འབྲེལ་བ་ཡོད་པའི་དགོན་པ་ཁག་སྟེ། སྦས་ཡུལ་འབྲས་ལྗོངས་ཀྱི་དགོན་པའི་ལོ་རྒྱུས། གསང་ཆེན་པད་མ་ཡང་རྩེའི་དགོན། མོན་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན། མར་ཡུལ་ལ་དྭགས་ཀྱི་དགོན་པའི་ལོ་རྒྱུས། ཀླུ་འཁྱིལ་དགོན། དེ་བཞིན་ཁྲིག་རྩེ་ཚུལ་ཁྲིམས་རྣམ་དག་གླིང་དགོན་པ་སོགས་གནའ་དུས་ཀྱི་དགོན་སྡེ་ཁག་ངོ་དེབ་དྲ་ལམ་བརྒྱུད་རིམ་པས་ངོ་སྤྲོད་དང་བགྲོ་གླེང་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་སོང།
དགོན་པའི་མཁན་རིན་པོ་ཆེ་དང་ཨ་ནི་དགོན་པའི་གི་སློབ་དཔོན་གནང་མཁན་དང་ཨ་ནི་དེའི་ནང་ལ་ཨ་ནི་དེ་མ་ཡིན་པའི་གི་ཨ་ནི་ས་གནས་རང་གི་ནང་ལ་སློབ་དཔོན་ཆེན་པོ་དང་དེ་འདྲའི་གི་ཨ་ནི་འབུམ་རམས་པ་ཡི་གི་དེའི་ནང་ལ་ཚུད་དུ་ཡོད་རེད་ཨ་ནི་ཉམས་ཞིབ་གནང་མཁན་དེ་འདྲའི་གི་ཚུད་དུ་ཡོད་རེད། ལས་རིམ་ཆ་ཚང་བོད་སྐད་ཐོག་ནས་ངོ་སྤྲོད་གནང་གི་ཡོད་པ་དེ་ཡི་དམིགས་ཡུལ་གཞན་ཞིག་ནི་བོད་མི་ཚོ་ཡིས་ཧི་མ་ལ་ཡའི་རི་རྒྱུད་ཀྱི་གནས་སྟངས་ཇི་འདྲ་ཞིག་ཡིན་མིན་ཐད་རྒྱུས་ལོན་བྱས་ཏེ་འབྱུང་འགྱུར་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་དམངས་ཚོའི་དབར་བཟང་ཕྱོགས་ཀྱི་འབྲེལ་བ་གཏིང་ཟབ་པོ་ཡོང་རྒྱུ་ཡི་རེ་བ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་སོང། གཞན་ཡང་བོད་ཀྱི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱུན་དུ་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་དམངས་ཚོས་ནང་ཆོས་ལ་སློབ་གཉེར་བྱ་རྒྱུར་གལ་འགངས་ཤིན་ཏུ་ཆེ་བའི་སྐོར་བཀའ་སློབ་ལམ་སྟོན་ཡང་ནས་ཡང་དུ་ཕེབས་ཀྱི་ཡོད་པ་མ་ཟད། དེང་སྐབས་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་དམངས་ཚོས་ནང་ཆོས་ལ་སློབ་གཉེར་བྱ་རྒྱུར་དོ་སྣང་ཆེ་རུ་འགྲོ་བཞིན་ཡོད་པ་བསྔགས་བརྗོད་ཀྱང་གནང་ཡོད་པ་རེད། བོད་རིགས་དྲག་རྩལ་བ་བསོད་ནམས་དར་རྒྱས་ལགས་ནས་ཨ་རིའི་ལཱ་སི་ཝེ་གཱ་སི་གྲོང་ཁྱེར་ནས UFC ཞེས་པའི་མཐའ་མའི་སྣ་མང་དྲག་རྩལ་བཏང་སྩོལ་འགྲན་བསྡུར་ཁྲོད་ཐོག་མའི་རྒྱལ་ཁ་ཐོབ་ཡོད་ལ། འདི་ནི་བོད་རིགས་ཤིག་ལ་འགྲན་བསྡུར་འདིའི་ཁྲོད་རྒྱལ་ཁ་ཐོབ་མཁན་ཐོག་མ་དེ་ཆགས་ཡོད་པ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རིའི་ལཱ་སི་ཝེ་གཱ་སི་གྲོང་ཁྱེར་ནང UFC། འགྲན་རྩོད་སྐབས་སུ་སྐར་ཆ་བཞི་བཅུ་ཞེ་བཞི་ནང་ཁེ་ན་ཌའི་འགྲན་ཞུགས་པ། Malcolm Gordon། ཕམ་པར་བཏང་ནས་རྒྱལ་ཁ་ཐོབ་ཡོད་པ་རེད། དྲག་རྩལ་འགྲན་བསྡུར་གྱི་སྡིངས་ཆའི་ཁྲོད་བསོད་ནམས་དར་རྒྱས་ལགས་རྐང་ལག་མྱུར་བ་དང་འབུར་དུ་ཐོན་པའི་རྩལ་སྣ་སྣ་འཛོམས་ཡོད་པར་བརྟེན་ཁོང་གི་མིང་ལ་བོད་ཀྱི་གླག་རྒོད་ཞེས་འབོད་ཀྱིན་འདུག། བསོད་ནམས་དར་རྒྱས་ལགས་སུ། རྒྱལ་རྟགས་སྐེ་རགས་དང་དམིགས་བསལ་བྱ་དགའ་ཨ་སྒོར་ཁྲི་ལྔ་བཅས་ཐོབ་ཡོད་པ་རེད། བསོད་ནམས་དར་རྒྱས་ལགས་ཐེངས་འདིའི་རྒྱལ་སྤྱིའི་དྲག་རྩལ་འགྲན་བསྡུར་ནང་ཞུགས་པར་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོས་དགའ་བསུ་ཆེན་པོ་བྱེད་ཀྱི་ཡོད་པ་རེད། ད་ལྟ་རང་ལོ་ཉི་ཤུ་རྩ་བཞི་ཡིན་པའི་བསོད་ནམས་དར་རྒྱས་ལགས་ནི་མདོ་སྨད་རྔ་བ་ཁུལ་ཁྲོ་ཆུ་རྫོང་ཁོངས་ནས་ཡིན་ཞིང་ཆུང་དུས་ནས་སི་ཁྲོན་ཁྲིན་ཏུའུ་རུ་ཡོད་པའི་བོད་རིགས་དྲག་རྩལ་བ་མགོན་པོ་ལགས་ཀྱི་དྲག་རྩལ་ཁང་དུ་ཞུགས་ཏེ་དྲག་རྩལ་སྦྱོང་བརྡར་གནང་ཡོད་པ་རེད། ཁོང་ནི་དྲག་རྩལ་སྣ་དགུ་འཛོམས་པའི་གཞོན་སྐྱེས་ལུས་རྩལ་བ་ཞིག་ཡིན་པ་མ་ཟད། དེ་སྔོན་གསེར་གྱི་སྐེ་རགས་གཟེངས་རྟགས་ལེན་མྱོང་མཁན་ཞིག་ཀྱང་རེད། རྒྱ་གར་ནང་པའི་ཆོས་ཚོགས་ཏེ་སྦང་ལོར་ནང་བསྟན་ཚོགས་པ་ཞེས་པ་དེའི་བདག་དབང་རྒྱ་གར་ལྷོ་ཕྱོགས་ན་ཡོད་པའི་སེར་བྱེས་གྲྭ་ཚང་ལ་ཕུལ་ཡོད་པ་རེད། གཞུག་ནས་འདིའི་སྐོར་གྱི་གནས་ཚུལ་ཞིབ་ཕྲ་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ནས་གཏོང་གི་རེད།
རྒྱ་གར་ལྷོ་ཕྱོགས་སྦེང་ལོར་ན་ཡོད་པའི་ལོ་ངོ་བརྒྱ་ལྷག་ཕྱིན་པའི Bangalore Buddhist Society ཞེས་པའི་ནང་པའི་ཚོགས་པ་དེ་མི་ཉམས་རྒྱུན་འཛིན་གྱི་ཆེད་དུ། ཆོས་ཚོགས་དེའི་བདག་དབང་སྦལ་ཀུབི་སེར་བྱེས་གྲྭ་ཚང་ལ། ཉིས་སྟོང་བཅུ་གཉིས་ལོ་ནས་ཕུལ་ཡོད་པ་དང་སེར་བྱེས་གྲྭ་ཚང་ནས་ཆོས་ཚོགས་དེའི་ནང། ནང་ཆོས་ངོ་སྤྲོད་གནང་རྒྱུ་གཙོ་བོ་གྱུར་པའི་ཆོས་འཆད་ཉན་གྱི་ལྟེ་གནས་ཤིག་བསྒྱུར་ཐབས་སུ་འབད་བརྩོན་གནང་སྟེ། ཆོས་ཚོགས་དེའི་ནང་མཛད་རིམ་ཁག་དུ་མ་ཞིག་བསྐྱངས་གནང་གི་ཡོད་པ་རེད་འདུག། Many activities were conducted at the Bangalore Buddhist Society ང་ཚོས་རེ་བ་བྱེད་པ་ཆེ་སོང་གིས་སེར་བྱེས་གྲྭ་ཚང་ནས་རིན་པོ་ཆེ་དང་དགེ་བཤེས་རྣམ་པ་གདན་ཞུས་ཀྱིས་ནང་ཆོས་ངོ་སྤྲོད་གནང་རྒྱུ་མཚོན་པའི་ཆོས་ཚོགས་ཀྱི་ནང་བགྲོ་གླེང་སོགས་ཀྱི་ལས་རིམ་ཁག་དུ་མ་ཞིག་བསྐྱངས་བཞིན་པ་དེར་ང་ཚོ་འདོད་བློ་ཚིམ་པོ་དང་དགའ་པོ་བྱུང་ཞིང། དེ་ཡང་སེར་བྱེས་གྲྭ་ཚང་དང་འབྲེལ་བ་མ་བྱུང་བའི་སྔོན་དུ་ང་ཚོའི་ཆོས་ཚོགས་ཀྱི་ཚོགས་མི་ཇེ་ཉུང་དུ་འགྲོ་བ་དང་ཚོགས་པའི་དཔལ་འབྱོར་དང།

འགྲོ་ཇེ་སྡུག་ཏུ་འགྲོ་བསྡད་ཡོད་རེད། ཡང་ཆོས་ཚོགས་དེ་ལོ་ངོ་བརྒྱ་འཁོར་བའི་དུས་དྲན་མཛད་སྒོའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཆོས་ཚོགས་དེའི་ནང། ནང་ཆོས་སློབ་གཉེར་གྱི་ལྟེ་གནས་ཤིག་བསྒྱུར་ཐབས་དགོས་པའི་ལམ་སྟོན་བཀའ་སློབ་ཕེབས་པ་དེ་སྒྲུབ་ཐབས་སུ། གྲྭ་ཚང་ནས་འབད་བརྩོན་གནང་བཞིན་པ་རེད་འདུག། དེ་འདྲའི་ཆོས་ཅིག་ཡོང་དུས་ཨ་ནེ་སྐུ་མདུན་ནས་མར། དེ་ལ་ཡང་དག་ནང་ཆོས་ཀྱི་སློབ་སྦྱོང་བྱེད་ས་ཅིག་ངེས་པར་དུ་བྱེད་དགོས་རེད། དེའི་ཐོག་ལ་ཡང་ཨ་ནེ་སྐུའི་ཡིག་ཚང་ནས་མར། ཅིག་ག་ཟེར་རེད། ཀློག་དེབ་དང། དེ་ཚོའི་རིགས་དེ་ཚོ་ག་རེ་དགོས་ན་ཡར་འབྲེལ་བ་བྱེད་ཤོག་ད་ཡིན་ན་མར་གནང་གི་ཡིན་ཟེར་བྱས། དེ་དུས་དེ་འདྲ་ཟེར་བྱས། བཀའ་སློབ་དེ་ཚོ་གནང།
བྷེང་ལོར་ནང་པའི་ཆོས་ཚོགས་དེ་བཞིན་རྒྱ་གར་ལྷོ་ཕྱོགས་ཁུལ་དུ་གསར་བརྗེ་བ Pandit Iyothee Thass ལགས་ཀྱི་འགན་ཁུར་འོག་རྒྱ་གར་བ་ནང་པ་ཁག་ཅིག་གིས་ནང་ཆོས་བསྐྱར་གསོ་ཡོང་ཐབས་སུ། ཕྱི་ལོ་ཉིས་སྟོང་བརྒྱད་ལོར་བྷེང་ལོར་ནང Bangalore Buddhist Society ཞེས་པ་གསར་འཛུགས་གནང་སྟེ་ཚོགས་པ་དེའི་ནང་རྒྱ་གར་ཏ་མིལ་མི་རིགས་ཀྱི་ཚོགས་མི་ལྔ་བཅུ་ཡས་མས་ཞུགས་པ་རེད་འདུག་ལ། ཚོགས་པ་དེར་ལོ་མང་གི་རིང་རྒྱུན་འཛིན་གནང་མཁན་མོ་ཧན་ལགས། ཉེ་ཆར་འདས་གྲོངས་སུ་གྱུར་ཡོད་ཅིང་ཁོང་ནས་ནང་ཆོས་རྒྱུན་འཛིན་ཡོང་ཐབས་སུ། ཆོས་ཚོགས་དེ་སེར་བྱེས་གྲྭ་ཚང་ལ་ཕུལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཧང་ཀང་གྲོས་ཚོགས་ཀྱི་འཐུས་མིས་དམངས་གཙོའི་ཐོབ་ཐང་རྩོད་རྒྱུར་འཐབ་ཇུས་གསར་བ་ཞིག་བསམ་ཞིབ་བྱ་དགོས་པའི

དུས་གཅིག་ཏུ་གྲོས་ཚོགས་ཀྱི་འཐུས་མིའི་ལས་གནས་ནས་དགོངས་པ་ཞུས་ཡོད་པ་དང་དེ་གཙོ་བོ་ཕྱི་ཟླ་བཅུ་གཅིག་པའི་ཟླ་སྟོད་དུ་རྒྱ་ནག་གཞུང་གིས་ཧང་ཀང་དང་དམངས་གཙོ་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་བཞིའི་གྲོས་ཚོགས་འཐུས་མིའི་ཐོབ་ཐང་རྩིས་མེད་བཏང་བར་ངོ་རྒོལ་ཆེད་དུ་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཚོས་དུས་གཅིག་ཏུ་གྲོས་ཚོགས་འཐུས་མིའི་ལས་གནས་ནས་དགོངས་པ་ཞུས་པ་ཞིག་ཡིན་པ་རེད། གྲོས་ཚོགས་འཐུས་མིའི་ལས་གནས་ནས་དགོངས་པ་ཞུས་པའི་སྐབས་དམངས་གཙོ་དོན་གཉེར་བ་ཝུའུ་ཧུའོ་ཅེས་རྒྱ་ནག་གིས་ད་ཆ་ཧང་ཀང་ཡང། རྒྱ་ནག་སྐམ་ས་དང་གཅིག་མཚུངས་བཟོ་གི་ཡོད་པར་བརྟེན་ནས་ཧང་ཀང་ནང་དམ་དྲག་བཀག་སྡོམ་མ་བྱས་གོང་གི་གནས་སྟངས་ཡང་ཛ་དྲག་ཏུ་འགྲོ་བཞིན་ཡོད་པ་དང་དེ་བས་མུ་མཐུད་ནས་དེ་སྔོན་གྱི་ལམ་བུ་བཞིན་དམངས་གཙོ་ཐབས་ལམ་རྩོད་རྒྱུའི་ལས་དོན་དེ་བསྒྲུབ་རྒྱུ་ཁག་པོ་ཆགས་ཡོད་པས། མུ་མཐུད་ནས་གྲོས་ཚོགས་ནང་དམངས་གཙོའི་ཐབས་ལམ་རྩོད་རྒྱུ་དེ་བཞིན་རྒྱ་ནག་གཞུང་དང་ཉེ་བའི་ཧང་ཀང་གི་ཆབ་སྲིད་ཚོགས་པའི་འཐུས་མི་བསྐོ་གཞག་བྱས་པའི་འཐུས་མི་ཚོས་དམངས་གཙོའི་ཚོགས་པའི་འཐུས་མིའི་བསམ་ཚུལ་དང་གྲོས་གཞི་སོགས་འདོན་རྒྱུར་འགོག་རྐྱེན་སྣ་ཚོགས་བཟོས་ནས་འདོན་ཐབས་མེད་པའི་གནས་སྟངས་འོག་མུ་མཐུད་ནས་གྲོས་ཚོགས་འཐུས་མིའི་ལས་འགན་ཁྱེར་ཀྱང་དོན་འབྲས་གང་ཡང་ཐོན་རྒྱུ་མེད་སྟབས་ཐབས་ལམ་གསར་བ་ཞིག་འཚོལ་ཞིབ་བྱ་དགོས་པའི་དུས་ལ་སླེབས་ཡོད་པ་རེད་ཅེས་གསུངས་འདུག་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཧང་ཀང་ནང་ངོ་རྒོལ་གྱི་རྔམ་སྟོན་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་ནས་རྒྱ་ནག་གཞུང་གིས་ཁས་ལེན་བྱས་པ་བཞིན་ཧང་ཀང་ནང་ཁྱོན་ཡོངས་ནས་དམངས་གཙོའི་འོས་བསྡུའི་ལམ་ལུགས་ལག་བསྟར་བྱ་དགོས་པའི་དགོས་འདུན་ཤུགས་ཆེ་བཏོན་ཡོད་པ་དང། དེའི་རྗེས་ན་ནིང་ཧོང་ཀོང་ནང་ཟླ་བ་མང་པོའི་རིང་ངོ་རྒོལ་རྔམ་སྟོན་གྱི་ལས་འགུལ་བྱུང་རྗེས་རྒྱ་ནག་གཞུང་དང་ཧོང་ཀོང་དམིགས་བསལ་སྲིད་འཛིན་ས་གནས་གཞུང་གིས་ཧོང་ཀོང་ནང་དམ་དྲག་བཀག་སྡོམ་བྱེད་ཤུགས་ཆེ་རུ་བཏང་བ་མ་ཟད། ཕྱི་ཟླ་དྲུག་པའི་ནང་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ཟེར་བ་གཏན་འབེབས་བྱས་པའི་རྗེས་སུ་ཧོང་ཀོང་གི་རང་སྐྱོང་གནས་བབ་མེད་པར་གྱུར་ནས་ད་ཆ་རྒྱ་ནག་སྐམ་ས་དང་གཅིག་མཚུངས་ཀྱི་གནས་སུ་ཆགས་བཞིན་ཡོད་པའི་སྐོར་ཧོང་ཀོང་གྲོས་ཚོགས་ཀྱི་འཐུས་མི་ཁོང་གིས་གསུངས་འདུག། དེ་ནས་དེ་རིང་གི་མེ་ལོང་གི་ལེ་ཚན་ནང་དུ་བོད་མི་ན་གཞོན་བསྟན་འཛིན་དཀོན་མཆོག་ལགས་ཀྱིས་ད་བར་རྒྱ་གར་དང་བོད་མི་ཉམ་ཐག་སུམ་ཅུ་ལྷག་ལ་རོགས་རམ་གནང་ཡོད་པའི་སྐོར། ཁོང་གིས YouTube channel གསལ་སྟོན་བྱས་ཡོད་པའི་ཐད་འདི་གའི་གསར་འགོད་པ་བློ་བཟང་དགེ་ལགས་ལགས་ནས་གནས་ཚུལ་བཏང་བར་གཟིགས་རོགས་གནང། ང་ཚོ་བོད་པ་ཡིན་པའི་ཆ་ནས་ང་ཚོའི་ལས་འགན་ང་ཚོ་རིག་གཞུང་བདག་པོ་རྒྱག་དགོས་ལབ་ནི་རིག་གཞུང་དེ་ག་རེ། བོད་སྐད་རྒྱག་རྒྱུ་གཅིག་པོ་དང་ཕྱུ་པ་གྱོན་དེ་འདྲ་གཅིག་པོ་མ་རེད་རོ། རིག་གཞུང་ཨོ་ནི་དེ་སོ་སོ་སེམས་པ་བཟང་པོ་བྱས་ཡོད་རེད་ཨ་ནི་འོ་དེ་ཨ་ནི་དེ་འདྲ་བརྙན་ཐུང་གི་བརྒྱུད་ནས་ཉི་མ་རྟག་པར་མ་བཏོན་ནས་མཚམས་མཚམས་དེ་འདྲ་ཏིག་ཙི་སྟོན་ཐུབ་ན་ཨ་ནི་ཡག་པོ་ཧ་ལོ་ད་དེ་འདྲ། ང་ཚོ་བོད་པ་བོ་ར་དེ་མིང་དེ་དེ་འདྲ་ཁྱབ་འགྲོ་བར་བསམ་གོ་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་འགྲོ་བ་མི་ཉམ་ཐག་ཚོར་རོགས་རམ་དང་ཕན་ཐོགས་བསྐྲུན་དགོས་གལ་ཆེ་བའི་སྐོར་བཀའ་སློབ་ལམ་སྟོན་ཡང་ནས་ཡང་དུ་ཕེབས་ཀྱི་ཡོད་ཅིང། ལྷག་པར་དུ་ཏོག་དབྱིབས་ནད་དུག་ཁྱབ་བརྡལ་བྱུང་བ་ནས་བཟུང་འཛམ་གླིང་ཁྱོན་ཡོངས་སུ་མི་མང་དབུལ་ཕོངས་ཉམ་ཐག་དུ་མ་ཞིག་དཀའ་ངལ་ནང་ལྷུང་ཡོད་པ་དང། རྒྱ་གར་རྒྱལ་ས་ལྡི་ལིར་གནས་སྡོད་བོད་མི་ན་གཞོན་བསྟན་འཛིན་དཀོན་མཆོག་གམ་ཡོངས་གྲགས་སུ Ted དཀོན་མཆོག་ལགས་ཀྱིས་འདི་ལོ་སྤྱི་ཟླ་བཞི་པ་ནས་བཟུང་འཚོ་བར་དཀའ་ངལ་འཕྲད་བཞིན་པའི་རྒྱ་གར་བ་དང་བོད་མི་ཉམ་ཐག་སུམ་ཅུ་ལྷག་ལ་དཔལ་འབྱོར་གྱི་རོགས་རམ་གནང་འདུག་པ་མ་ཟད། YouTube དྲ་ལམ་བརྒྱུད་གཞན་ལ་རོགས་རམ་བྱས་པ་མཐོང་དུས་ཕན་ཐོགས་ངེས་ཅན་ཞིག་ཡོང་གི་ཡོད་པ་ཁོང་རང་ཉིད་ཀྱི་མྱོང་ཚོར་གཞིགས་ཏེ་ངོ་སྤྲོད་གནང་སོང། ང་རང་ཆ་བཞག་ཡོད་ན་སྔོན་མ་འདི་འདྲའི་ང་ཚོ panic attack ལེགས་དོ་ང་ང་འདྲ་རྒྱལ་དེ་འདྲའི་ན་མྱོང་ཡོད་ར་ཨ་ནི་འོ་འོ་དེ་ནི་དུས་ཚོད་ག་དུས་ཁ་ལོ་སེམས་པ་སྐྱིད་པོ་མ་བྱེད་སེམས་པ་སྐྱིད་པོ་ཡོད་མ་རེད་སེམས་པ་མ་སྐྱིད་པ་དེ་འདྲ་འདུག་ཨ་འདི་དུས་ཙམ་པ་ང YouTube ནང་འདི་འདྲའི་མི་སྐྱོ་པོ་ལ་རོགས་པ་བྱེད་རྒྱུ་བརྙན་ཐུང་འདི་འདྲའི་མང་པོ་ཡོད་ར་ད་ཨ་ཡང་མིན་ན་སེམས་ཅན་ལ་རོགས་པ་བྱེད་རྒྱུ་འདི་འདྲའི།

ད་ལྟའི་ཆར YouTube དྲ་ལམ་ཐོག་ཁོང་ལ་རྗེས་འབྲང་པ Subscriber སྟོང་ཕྲག་བདུན་ཅུ་ལྷག་འདུག་པ་མ་ཟད YouTube དྲ་ལམ་བརྒྱུད་ཟླ་རེ་ན་ཡོང་འབབ་ཧིན་སྒོར་སྟོང་ཕྲག་ལྔ་བཅུ་ཙམ་རག་གི་ཡོད་པར་བརྟེན་དངུལ་དེ་དག་ཕལ་ཆེ་བ་ཉམ་ཐག་ཚོའི་ཆེད་དུ་བཏང་གནང་གི་ཡོད་པ་འགྲེལ་བརྗོད་གནང་སོང། ཨ་ནི་ད་ད་ལྟའི་ཆ་ལ་ད་མང་ཆེ་འདོད་ཅིག་ང་ལ་ད YouTube ནས income ལེན་བར་ར་ཟླ་བ་ཟླ་བ་ལ། ཨ་ནི་མང་ཆེ་བ་འདི་ནས་བཏང་གི་ཡོད་ར་ཨ་ནི་སྐབས་རེ་སྐབས་རེ་མཚམས་མཚམས་ཨ་ནི་དེ་འདྲ་དེ་འདྲ་ང་ཚོ་མི་དེ་འདྲས་ང་ལ message སླེབས་འདུག་ངའི་འཁྲུངས་སྐར་རེད་ཨ་ནི་ངའི་སྤུ་གུའི་འཁྲུངས་སྐར་རེད་ཨ་ནི་ངའི་འཁྲུངས་སྐར་ཨ་ནི་ཞལ་འདེབས་རྒྱག་འདོད་པ་ཡོད་ལབ་ཨ་ནི་པེ་ཤག་བཏང་ཨ་ནི་པེ་ཤག་དེ་ཉམ་ཐག་འདི་འདྲ་བཏང་རོགས་བྱེད་ད་ལབ་ནི་མཚམས་མཚམས་དེ་འདྲས་སླེབས་འདུག་ཨ་ནི་ཕལ་ཆེ་བ་ཆེ་ང་ལ་དེ་འདྲས youtube དེ་འདྲ་ད income དེ་མར་བཏང་གི་ཡོད་ར་ཨ་ནི་ང་རང་ཆ་ཟླ་བ་གཅིག་ལ་བརྙན་ཐུང་བཞི་ལྔ་ད་བཟོས་སྡོད་ཀྱི་ཡོད་ར་ཨ་ནི་ད་ལྟ་ཆ་ལ་འོ་དེ་ད་ང་ལ subscriber ད་ཚང་མ་ཁྱེད་བ་ཟེར་བ་ར་ར། ནི Subscriber དང་ནི Video བླུག་ཡས་ཀྱི་ཚད་ཤིག་དང་ཚང་མ་ཆགས་ཟིན་ཟླ་བ་གཅིག་ལ་སྟོང་ཕྲག་ལྔ་བཅུ་ལི་ཡི་རེད་ད་གྱ་ག་ཞེས་བྱ། ན་གཞོན་བསྟན་འཛིན་དཀོན་མཆོག་ལགས་ཀྱིས་ད་བར་རོགས་རམ་བྱས་པའི་ཉམ་ཐག་འདི་ཚོར་དམིགས་བསལ་གྱི་དབྱེ་བ་གང་ཡང་མེད་པར་དུས་རྒྱུན་ཁོ་ཕར་ཚུར་འགྲུལ་བཞུད་བྱས་པའི་སྐབས་ཉམ་ཐག་རིགས་ཐུག་འཕྲད་བྱུང་ཚེ་རོགས་རམ་གནང་གི་ཡོད་འདུག་པ་དང་བོད་མི་ཚོས་བོད་ཀྱི་རིག་གཞུང་བདག་གཅེས་བྱ་དགོས་ཞེས་བོད་ཆས་གོན་པ་ཙམ་མིན་པར་གཙོ་བོ་རྣམ་པ་འདྲ་མིན་གྱི་ལམ་ནས་གཞན་ཕན་བསྒྲུབ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་སོང།

ཨ་ནི་འདི་ལ་ནི་དིང་སང་ད་གང་བྱུང་མ་བྱུང་དེ་འདྲའི་ཟོལ་ཅུང་མི་འདུག་ད། གཞུང་གཞུང་ཡིན་ནའི་རེད་ད་གང་བྱུང་མ་བྱུང་དེ་འདྲའི་ལེ་ལོ་ཡོད་མ་འདུག་ད། ཨ་ནི་རྒྱ་གར་ཡིན་ན་རྒྱ་གར་ཉིད་ལ་ཡོད་ཁྱོད་ཚོ་དེ་ཡུ་ཏུབ་ན་ཡོད་རེད་ཟེར་བ་ཁྱེད་ཁྱེར་བ་ཡོད་ཁྱེར་བ་ཡོད་མ་ལེ་འདུག་ད། ན་གཞོན་བསྟན་འཛིན་དཀོན་མཆོག་ལགས་ནི་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་སྐྱེས་ཤིང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བཞུགས་སྒར་རྡ་རམ་ས་ལར་ཆགས་པའི་རྡ་སྟེང་བོད་ཁྱིམ་སློབ་གྲྭར་འཛིན་རིམ་བཅུ་གཉིས་སློབ་མཐར་བྱུང་ཡོད་པ་དང། ད་ལྟའི་ཆར་རྒྱ་གར་ནུབ་ཕྱོགས Rajasthan ཁུལ་དུ་གཉེན་འབྲེལ་ཚོའི་སུད་ཚོང་ཐོག་རོགས་རམ་གནང་མུས་ཡིན་འདུག་པ་དང། བསྟན་འཛིན་དཀོན་མཆོག་ལགས་ཀྱིས་རང་ཉིད་ཀྱི་ལས་གཞི་འདི་རྒྱ་ཁྱབ་ཡོང་བར་གཙོ་བོ YouTube དྲ་ལམ་བཀོལ་སྤྱོད་བྱས་པ་ལ་བརྟེན་ནས་རྒྱ་ཆེའི་མི་མང་དང་འབྲེལ་བ་ཚུགས་ཐུབ་པ་བྱུང་ཡོད་པ་དང། དེང་སྐབས་བོད་མིའི་ན་གཞོན་ཁྲོད་དུ YouTube ལ་སོགས་པའི་དེང་གི་སྤྱི་ཚོགས་བརྒྱུད་ལམ་ཁག་རྣམ་པར་འདྲ་མིན་གྱི་ལམ་ནས་བཀོལ་སྤྱོད་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་འདུག། བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་ལེགས་སྨོན་ནི།